ཡིན་ནའང་ནི་ཐུན་མོང་གི་རིག་གནས་དེ་དང་དེ་ནས་ནུབ་ཕྱོགས་ཀྱི་རིག་གནས་ད་གང་གང་ཡིན་ན་དེའི་ནང་གི་ད་གྲུབ་འབྲས་བློ་རྩེ་རྣལ་མ་དེ་དུག་ཅིག་གི་གྲུབ་འབྲས་འདྲ་བོ་ལོན་འཇོག་ནས་བསྟིམ་གི་རེད་ཟེར། ཡིན་ནའི་གར་སི་ཀོར་ད་ཆུ་སི་ཀོར་ལས་ཆོས་ལུགས་དེ་མ་སྦྱངས་ཨེ། ད་ཅིག་པུའི་ཐུན་མོང་རིག་གནས་དེ་འདི་འབོ་ཅིག་གྲུབ་འབྲས་འདྲ་བོ་ལོན་སོང་ན་དེ་གྲྭ་ཟེར་ཚོད་ནི་འགྲིག་ནི་རེད་ཟེར། ང་ཆ་གྲྭ་ཟེར་ག་མཚོན་ན་ད་སློབ་སྦྱོང་བྱེད་ས་གཙོ་བོ་ད་ཆོས་དང་འབྲེལ་བའི་རིག་གཞུང་རེད་དར་ཡ་ད་ཅིག་གི་གྲྭ།

དེ་བཞིན་དུ་ནུབ་ཕྱོགས་ཀྱི་རིག་གནས་ཡིན་ན་རིག་གནས་གང་དང་གང་ཡིན་ན། མིའི་རང་རང་རང་རང་གི་ལྷན་སྐྱེས་ཀྱི་ནུས་པ་མི་འདྲ་བ་དེ་བརྒྱ་ཆ་བརྒྱ་ཐམ་པ་རེད། དེ་ཡིན་སོང་ན། རིག་ཚན་འདིའི་ནང་ན་གྲུབ་འབྲས་ལོན་ཁ་སླ་གི་རིག་ཚན་འདིའི་ནང་ནས་གྲུབ་འབྲས་ལོན་ཁ་མི་སླ་གི་ཟེར་གི་རྒྱུ་དེ། ཙི་གེ་ཟིག་བཤད་ཁག་པོ་རེད་ར་ད་དེ། ཡང་རིག་ཚན་སོ་སོ་གི་ཐབས་དང་དེ་ནས་དགེ་རྒན་མི་འདྲ་བ་དང་དུས་ཚོད་དབང་གིས་ཙི་གེ་ཙི་གེ་རེ་ཁྱད་པར་ཡོད་ན་ཐང་ད་སྤྱིར་མིའི་རང་རང་རང་རང་གི་ལྷན་སྐྱེས་ཀྱི་ནུས་པ་མི་འདྲ་བ་རེད།

འདུལ་བའི་བཅས་མཚམས་ལ་གནས་ཟིན་ན་ཆོག་གོ་བཅོམ་ལྡན་འདས་ཀྱིས་གསུངས་པའི་ལུང་གི་བསླབ་ཁྲིམས་དེ་ལ་གནས་དགོས་འདུག་བསམ་བློ་གི་ཆ་ནས་བཏང་ནས་ཡང་ལུང་གི་བསླབ་ཁྲིམས་དེ་ལ་གནས་པའི་རིན་ཐང་དང་དེ་ལ་གནས་པའི་དོན་དང་ལྡན་པ་ཞིག་ཡིན་ནམ་སྙམ་པའི་བསམ་ཚུལ་དེ་ཡོད་དགོས་ཀྱི་རེད། དེའི་བསམ་ཚུལ་དེ་ཡོད་དགོས་ན་ནང་བའི་གཙུག་ལག་རིག་གནས་ཀྱི་ནང་ནས་གཞི་དང་ལམ་དང་འབྲས་བུའི་རྣམ་གཞག་ཆི་ཟིག་ཡོད་བསྟན་ཡོད་ད་དུ་གང་ཟག་སྒེར་རེ་རེའི་ཚེ་སྲོག་དང་གང་ཟག་སྒེར་རེ་རེའི་མི་ཚེ་གི་དོན་སྙིང་དང་རིན་ཐང་ལ་ཕན་ཚུན་བར་འབྲེལ་བ་ཆི་ཟིག་ཆི་ཟིག་ཡོད

མདོ་སྡེ་རྒྱན་ནས་རིག་པའི་གནས་ལྔ་དག་ལ་མཁས་པར་མ་བྱས་ན་འཕགས་མཆོག་གིས་ཀྱང་ཐམས་ཅད་མཁྱེན་ཉིད་མི་ཐོབ་སྟེ། དེ་བས་གཞན་དག་ཚར་གཅོད་རྗེས་སུ་བཟུང་ཕྱིར་དང་རང་ཉིད་ཀུན་ཤེས་བྱ་ཕྱིར་དེ་ལ་དེ་བརྩོན་བྱེད་ཟེར་ན་ད། རིག་པའི་གནས་ཐམས་ཅད་ལ་བསླབ་དགོས་ནི་འདི་མ་གཏོགས་རིག་པའི་གནས་ཐམས་ཅད་ལ་མ་བསླབས་ན་ཐམས་ཅད་མཁྱེན་པ་ཟེར་རྒྱུའི་ལམ་ཆི་ཟིག་ཐོབ་ནི་རེད་དག་གསུངས་པ་དེ་སོང་ན། རང་གི་གྲྭ་བའི་རང་བཞིན་ནང་བའི་ཆོས་དང་འབྲེལ་བའི་གཙུག་ལག་རིག་གནས་རྩ་བ་བྱས་པའི་ཐོག་ནས་ཤེས་རིག་རྣམ་གྲངས་གཞན་ཐམས་ཅད་ལ་སློབ་རྒྱུ་དེ་ཐེག་པ་ཆེན་པོའི

རང་གི་བསམ་པའི་ནང་སོ་སོའི་མི་རིགས་ཡར་རྒྱས་འགྱུར་བའི་ཆེད་དུ་ཟེར་ན་ཆོག་པ་གང་ལྟར་དེ་སྤང་དགོས་དགོས་ཀྱི་འདུག་ལྟ་ཚུལ་རྩོམ་པ་དེ་ཡང་ཉེས་པ་ཞིག་མ་རེད་མི་སུ་དང་སུ་ཡིན་ན་རང་རང་ལ་རང་གི་ལྟ་ཚུལ་འདོན་པའི་དབང་ཆ་ཡོད་ནི་རེད། དེས་ན་དེ་གཉིས་ཀ་མཐའ་ཅུང་ཟད་རྩེག་ནས་ཡོད་དགོས་བསམ་གྱི་བསམ་སར་དུ་རྩེག་ཟིན་མ་ཡོང་ག་ག་གཅིག་རེད་གཉིས་ནས་འཇིག་རྟེན་འདི་གི་ལོ་མི་རིགས་གང་དང་གང་གི་ལོ་རྒྱུས་ལ་བལྟས་ན། རིག་གནས་ཀྱི་སྲོག་ལྟ་བུ་བསྒྱུར་རྒྱུ་དཀའ་མོ་རེད། ལམ་ལུགས་ལམ་དང་ལུགས་སྲོལ་ལྟ་བུ་བསྒྱུར་རྒྱུ། སྐྱེ་སྤྱད་ཡོད་རྒྱུ་ཟིག་རེད་ར་བཏང་ན་ངོ་ཀྲུའུ་ཞུས་ཆིང་གི་འཆད་ཁྲིད་འཆད་ཁྲིད་ཟིག་མ་རེད་རྩོམ་ཟིག་བལྟས་མྱོང་ཧྲང་ཧའེ་གི་ཧྥུ་ཏན་སློབ་ཆེན་གི་ཀྲུའུ་ཞུས་ཆིང་གི་ཀྲུའུ་ཞུས་ཆིང་གི་ཧྥ་རན་སི་གི་གསར་བརྗེ་ཆེན་པོ་དེ་བཤད་གི་ཧྥ་རན་སི་གི་གསར་བརྗེ་ཆེན་པོ་དེ་བཤད་དུས་ན་ཧྥ་རན་སི་གི་གསར་བརྗེ་ཆེན་པོ་དེ་ཙི་གི་ཟིག་ལོག་ལམ་མ་སོང་སྟེ་ཡོད་པ་འཛམ་གླིང་གི་ལོ་རྒྱུས་སྨྲ་བ་ཐམས་ཅད་ཀྱི་ཐུན་མོང་དུ་ཁས་ལེན་གྱི་ཟིག་དེ་ནི་ཧྥ་རན་སི་གི་གསར་བརྗེ་ཆེན་པོ་ཆི་ཟིག་ལོག་ལམ་མ་སོང་ནི་རེད་ཟེར་ན་ཧྥ་རན་སི་གི་གསར་བརྗེ་ཆེན་པོ་གི་གསར་བརྗེ་བ་རྣམས་ཀྱིས་ལམ་དང་ལུགས་སྲོལ་བསྒྱུར་བཅོས་བྱེད་རྒྱུ་དེ་དཀོན་པ་འདི་ནི་མིའི་དད་པ་བསྒྱུར་བཅོས་བྱེད་རྒྱུའི་ནང་ཕར་ལག་པ་བསྲིངས་བཞག་ནོ་དེ་ཁོ་ཚོའི་ལམ་ནོར་བ་གཙོ་བོ་དེ་ཡིན་ཟེར་ཐ་མ་པར་ཧྲུའུ་ཧྲི་མདོ་ཤིང་ཡང་ནི་མན་ཆུའི་ལ་ཟེ་ཁིར་ཀི་ཏཱ་རོང། དེར་ཡོད་བཤད་གི་གང་ལྟར། དེ་ལ་སོགས་པའི་སྲོ་མོ་དེའི་ཕྱིར་འོང་དུས་ན། དེ་ནས་ང་ཚོས་གང་ལྟར། འདས་པའི་ལོ་རྒྱུས་དང་དེ་ལས་སྐྱེས་པའི་བག་ཆགས་མང་པོ་ཟིག་ག་བསྐྱར་བཅོས་བྱེད་དགོས་ནའང་ལམ་དང་ལུགས་སྲོལ་ལ་ལམ་ལུགས་བསྐྱར་བཅོས་བྱེད་རྒྱུ་མ་གཏོགས། རིག་གནས་ཀྱི་རྩ་བ་བསྐྱར་བཅོས་བྱེད་རྒྱུ་དེ་ལམ་ཡག་པོ་ཟིག་མ་རེད་བསམ་རྒྱུ་དང། ངའི་ལྟ་དུ་ཆོས་སྲིད་ཐ་དད་ཟིན་ནས་བཤད་ན་ལམ་ལུགས་བསྐྱར་བཅོས་ཀྱི་ཐོག་ཧ་ར་གོམ་པ་འདྲ་ཟིག་སྤོ་ཁ་ཡིན་ནོ་ད་སྐབས་ལྟ་དུ་ང་འདང་རྒྱག་ཕྱོགས་ཅིག་རེད། རེད་ད་དེ་འདང་རྒྱག་ཕྱོགས་ད་དུ་ད་ལྟ་བར་དུ་ང་དེ་ཁོག་ཏུ་འགྱུར་ཡོང་ནི་ཨི་རེད་ཟེར་ན་དེ་ཁོག་ཏུ་ང་ད་ལྟ་བར་དུ་འགྱུར་མེད་ལམ་དང་ལུགས་སྲོལ་བཟོ་བཅོས་རྒྱག་རྒྱུ་མ་གཏོགས་རིག་གནས་ཀྱི་རྩ་བ། མི་བསྒྱུར་རྒྱུ་དེ་འགྱུར་མེད་འོ་ན་ཆི་ཟིག་འགྱུར་ཡོད་ཟེར་ན། དུ་སྤྱི་སྒྲོམ་གྱི་ཆ་ནས་ཏན་ཏིག་གི་སྟོན་ཆས་རགས་པ་ཟིག་ངོས་ཟིན་ནའང་བྱེ་བྲག་གི་ཆ་ནས་སྐབས་ལྟ་དུ་གི་སྤྱི་ཚོགས་གི་དབང་གིས། ད་མོ་ཟིག་ད་ལྟ་དུས་ཚིག་རང་གི་སེམས་མ་མིན་པ་གོ་བློ་མིན་པ་གོ་བཤད་ཚུལ་ཟེར་ཚུལ།

སྔར་གྱི་བསྟན་འགྱུར་ར་དར་སྔོན་འགྲོ་ཞིབ་མ་སོང་ར། ལམ་དང་ལུགས་སྲོལ་ར་བཟོ་བཅོས་རྒྱག་རྒྱུ་མ་གཏོགས་རིག་གནས། རྩ། དོར་རྒྱུ་དུ། ལམ་ཡག་པོ་ཟིག་མིན་པ་དེ་བསམ་ཚུལ་བསྟན་འགྱུར་ར་ཞིབ་མ་སོང་ཞིབ་མ་སོང་ད་སྐབས་དུ་འདུག། ཆོས་སྲིད་ཐ་དད་ཟེར་གི་འདུག་རྒྱུ་དུ། ཆོས་ཀྱི་སྒྲིག་འཛུགས་དང་སྲིད་ཀྱི་སྒྲིག་འཛུགས་ཐ་དད་ཡིན་པ་ཙམ་གྱི་སྟོབས་མ་གོ་ཨ། རིག་གཞུང་གི་སྟེང་ནས་དཔེར་ན་འབྲེལ་མེད་གཏོང་བཞིན་ཡོད་དགོས་གི་བསམ་གྱི་འདྲ་འདྲ་ཟིག་དུ་སྐབས་དུ་དུ་བསམ་པའི་ནང་ཤར་ཡོད་མ་རེད་དུ་རྗེས་སུ་ང།

ཆེས་གོ་ནོར་བའི་ཆོས་དང་རིག་གནས་འདི་ལྷག་པར་དུ་ནང་པའི་གི་ནང་གི་མཚན་ཉིད་རིག་པ་དང་ལྟ་གྲུབ་ཀྱི་རྣམ་གཞག་འདི་འདྲ་འཇིག་རྟེན་གྱི་བདེ་ཐབས་མང་བོ་ཟིག་གཉིས་བར་ན་ཁ་འབྲལ་ཐབས་མེད་པའི་འབྲེལ་བ་ཟིག་ཡོང་ནོ། དེ་ཡང་སེམས་མ་ངོས་འཛིན་འདྲ་ཟིག་ཡོང་དུས་ན། དེ་གཉིས་ཀ་ང་མི་ཚེ་འདིའི་ནང་གི་ད་བསམ་བློ་གི་ཐོག་གི་འགྱུར་ལྡོག་གཙོ་བོ་ཡིན། དེ་ཡིན་ན་དེའི་འགྱུར་ལྡོག་དེ་གང་ནས་བྱུང་བ་ནི་རེད་ཟེར་ན་སྟབས་བྱུང་གཅིག་གི་མྱི་སྟབས་བྱུང་གཅིག་གི་དཔེ་ཆ་སྟབས་བྱུང་གཅིག་གི་མཁས་པ་རྐྱེན་མང་བོ་ཡོད་རྒྱུ་རེད་ར་ད་ཁྱེད་ཀྱི་ང་འདི་རེད་དྲི་བ་ཡོད་དུས་གང་ཡིན་ཟེར་ན་བྱེ་བྲག་གི་ང་འདི་རེད་ཟེར་ལན་རྒྱག་ཁག་པོ་ཟིག་རེད་གང་ལྟར་དེ

དེ་ནི་སོ་སོའི་ནང་གི་ནང་རྐྱེན་འདྲ་འདྲ་ཟིག་ཁ་ཡིན། ད་བྱིས་པ་ཟིག་གིས་ནི་སྐལ་བ་སློབ་སྦྱོང་བྱེད་མི་ཐུབ་བྱེད་ཀི་འགལ་རྐྱེན་གཙོ་བོ་གཅིག་རྩེད་མོ་རེད། ད་ལྷག་པར་ལྷག་ཏུ་དེང་སང་གི་དུས་སུ་འཕྲུལ་ལས་མང་བོ་དར་ནས་ཁ་པར་དུ་འདིའི་ནང་རོལ་རྩེད་ཀི་རིགས་འདྲ་མི་འདྲ་ཡོད་དོ་འདི་སློབ་སྦྱོང་གི་གེགས་བྱེད་གཙོ་བོ་ཆགས་སྡོད་ནི་རེད། དེས་མི་ཚད་དེ་ནི་ངུར་ཆ་སྐབས་ཉིད་དུ་སྤྱིར་བཏང་དེ་མི་ཟིན་ནི་རེད་དེའི་ནང་ནས་ལོ་ཆུང་ཟིག་གིས་ཙི་གེ་ཙི་གེ་ཟིག་རང་གི་རང། ཚོད་འཛིན་མི་ཐུབ་རྒྱུ་འདི་ལོ་ཆུང་གི་ཁུར་གི་ཞན་ཆ་ཆེ་ཤོས་རེད། ལོ་ཆེ་ན་ད་ཡོད་ནི་རེད་མྱི་དེའི་སྔོན་ན་སྤྱིར་ན་ཡོད་ནི་རེད་ད་ལོ་ཆུང་བའི་མྱིར་སྐབས་དུ་རང་གི་རང་ཚོད་འཛིན་མི་ཐུབ་ད་རྩེད་མོ་ཟིག་ཡིན་ན་ཚོད་མེད་དུ་རྩེས་ནས་ཧ་ར་འགྱོ་རྒྱུ་འདི་རེད། དེ་སོང་དུས་ན། ཆི་ཟེར་དགོས་ནི་རེད་གོ་ད་དེ་སློབ་སྦྱོང་བྱེད། བྱེད་འདོད་ཡོད་ཀྱང་བྱེད་མི་ཐུབ་ཨ་གཞན་གང་ཟིག་གིས་འདྲ་ཟིག་གིས་ཧོར་འཇོག་ནི་སློབ་སྦྱོང་བྱེད་མི་ཐུབ་བྱེད་པོའི་རྐྱེན་དུ།

བདག་ཅག་གི་སྟོན་པའི་འཁྲུངས་འདས་དུ་སོང་ནའང་མཁས་པ་སོ་སོའི་བཤད་ཚུལ་མི་འདྲ་བ་ཡོད་དུས་ན་ད་དུང་ཡང་རང་རང་གི་དེའི་ནང་བཞུགས་འདི་དག་དཔྱད་པ་བཏང་ཆོག་མོད། འདི་མི་གསུང་ཚིག་ཟིགའམ་ཚ་རུ་མྱི་ཁར་མ་ཟིག་འཁྲུངས་ལོ་འདི་མི་བཤད་ཚུལ་མི་འདྲ་མང་བོ་དེ་ཚིག་ཟིག་ཐོག་མ་ནས་ན་བསམ། དེ་ནས་དཔྱད་པ་བཏང་ཞིབ་འཇུག་གིས་དེ་མོ་ཡིན་དུས་ན། དེ་ནས་གཅིག་བྱས་ན་གཅིག་པའང་བདག་ཅག་གི་སྟོན་པའི་འཁྲུངས་ལོ་གི་ཐད་དུ། ཡང། ཁྱོད་རང་གི་རང་གི་ལྟ་ཚུལ་གསར་བ། ཐམས་ཅད་ཀྱི་དོ་སྣང་བྱེད་ས། དེ་མི་ཡང། འབྲི་ཐུབ་ན་ཤེས་ནི་མ་རེད་ར།

ཐུན་མོང་དུ་ཆི་ཟིག་ཁས་ལེན་ནི་རེད་ཟེར་ན་གང་ཟག་ཟེར་གི་འདུག་རྒྱུ་བོ་དེ་སེམས་དང་རྣམ་ཤེས་གཉིས་ཁས་ལེན་ནི་རེད་ད་རྣམ་ཤེས་ཟེར་སྒྱུར་དགོས་ནི་ཡིན་རྒྱུ་རེད་ལིན་ཧོན་ཟེར་ནི་རྒྱ་ཡིག་གི་ནང་གི་དེ་ཁས་ལེན་དགོས་ནི་རེད་དེ་ཡིན་སོང་ན་དེ་ཐམས་ཅད་དུ་གང་ཟག་གི་ཐོག་མའི་གྲུབ་བྱེད་དེ་གཟུགས་ཅན་ཙམ་ལ་འདོད་གི་ཡོད་རྒྱུ་མ་རེད་ལུས་དང་སེམས་གཉིས་ཀ་རྣམ་ཤེས་དང་གང་ཟག་གཉིས་ཀ་ཁ་འབྲལ་རུང་བ་ཟིག་ག་ངོས་འཛིན་དགོས་ནི་རེད་ཚེ་འདིའི་ཐོག་ལྷ་ཆེན་གྱི་གསུང་ཡིག་ཆོས་བླང་དོར་ཚུལ་བཞིན་དུ་བྱས་ན་སྐྱེ་བ་ཕྱི་མ་ལ་ལྷ་ཡུལ་དུ་འགྲོ་བ་དང།

ཉིད་ཀྱི་སེམས་གཅིག་གི་མེ་སྡུག་ན། ཟས་དང་ལོངས་སྤྱོད་ཕུན་སུམ་ཚོགས་པ་རོལ། དེ་ནས་སྒྲ་སྙན་པོ་རྣ་གི་གོ། གཟུགས་མཛེས་པ་མིག་གི་ལྟ། ཇི་ཙམ་ཞིག་ན་ཡང། མྱི་ད་སྐྱིད་ནི་མ་རེད། མྱི་ད་གང་རེད་ཟེར་ན་དེའི་ཐོག་ནས་ཇི་ཙམ་མཚོན་དགོས་ཟེར་ན་མྱི་དེའི་ཐོག་ལུས་ཚོར་དང་སེམས་ཚོར་གཉིས་ཡོད་པ་མཚོན་ཐུབ་དགོས། ཁོའི་ལུས་ཚོར་ཕན། ལུས་ཚོར་གང་ལ་གང་འཚམ་གྱི་སྐྱིད་པོ་ཞིག་རུང་ཁོའི་སེམས་ཚོར་དུ་འདི་འགའ་རེ་འདུག་འདུག་རྒྱུའི་ཐོག་ནས་ང་ཚོས་གང་ཟག་ཟེར་རྒྱུའི་ཐོག་ན་རྫས་གཅིག་གི་སྟེང་ནས་ཡང་དེ་མིན་ཆ་ཤས་གཉིས་འདུག་ཟེར་རེད། དེ་བཞིན་དུ་ཡང་ཆོས་མཉན་དུ་ཆོས་ལྟ་དག་ན། ཡང་མིན་ན་ཁྱོད་ཅིག་ཅིག་གི་དཀའ་ངལ་བཙོན་ཁང་ལྟ་བུ་ཟིག་གི་ནང་བསྡད་ན་སེམས་མ་ཅིག་ཅིག་གི་དགའ་སྐྱིད་ཁྱད་པར་ཅན་ཙམ་ཐོབ་ན་སེམས་ཀྱི་དགའ་བ་དེའི་སྟོབས་ཀྱིས་ལུས་ཀྱི་གདུང་བ་དེ་མགོ་གནོན་ཐུབ་གི། ད་གི་ལུས་ཚོར་སེམས་ཚོར་གཉིས་ཀ་དེ་མིན་སོ་སོ་ནས་ཡོད་པ་འདིའི་གི་ཐོག་ནས། གང་རེད་ཟེར་ན། གང་ཟག་ཟེར་རྒྱུ་དེ་ལུས་དང་སེམས་མི་འདྲ་བ་གཉིས་ཀྱི་ཐོག་ནས་གྲུབ་ཡོད་གི། དེ་ལྟར་དུས་དུས་སུ་ཁོ་རང་གཉིས་ཀ་འདིར་ཡོད་ལྷན་ཅིག་ལ་ཡང་གཉིད་ལྟ་ཡོད་ནས་རང་གི་ངོ་བོའི་ཆ་ནས་འདྲིས་མའི་ཐ་དད་རྩལ་ཡིན་འདུག་ན་རྗེས་ནས་སྐབས་ཡང་ཐ་དད་ནས་འབྱུང་དགོས་ཀྱི་མ་གཏོགས་རྒྱུ་ཉེར་ལེན་གཅིག་ནས་འབྱུང་བ་སྲིད་པ་མ་རེད། གལ་ཏེ་ཉེར་ལེན་གཅིག་ནས་འབྱུང་བ་ཡིན་ན་ཁོ་གཉིས་ཀའི་ཁམས་དང་ངོ་བོ་གཅིག་པ་ཡིན་དགོས་དོན་ལྟར་དུས་དུས་སུ་ཡང་རྫས་གཉིས་ཀྱི་འཇོག་བྱེད་དུ་རག་གི་མ་རེད་དོ་གསུངས་པ། དེ་ནས་རྒྱུ་གཉིས་ཀ་གང་རེད་ཟེར་ན་ད་ལྟའི་ང་ཚོས་ད་གང་ཟག་ཟེར་ན་དོན་སྤྱི་ཆེ་པོ་ཟེར་ར་དེ་ནས་ང་ཚོས་མྱི་བྱེ་བྲག་ག་གང་ཟག་མྱི་ཁེར་མ་ཟིག་ག་འཁོན་གྱི་ཁ་ཡིན་ན་མྱིའི་ལུས་འདི་གི་འབྱུང་རྐྱེན

ཚན་རིག་གི་འགྲེལ་བཤད་འདི་ལོ་ངོ་ཉིས་བརྒྱ་ལྷག་གི་ཡར་སྔོན་ན། དར་ཝིན་ཟེར་ཅིག་འཇིག་རྟེན་ན་བྱོན་ནི་དཱ། དར་ཝིན་གྱི་འཕེལ་འགྱུར་སྨྲ་བ་ཟེར་ཅིག་བཙུགས་བྱས་ནི་དཱ། དུ་ད་ཚན་རིག་གི་ནང་གི་གང་ཟག་གི་ཐོག་འགྲེལ་བཤད་རྒྱག་ཚུལ་གཙོ་བོ་རེད་གཙོ་རྒྱུགས་རེད། རྗེས་སུ་ཚན་རིག་ཡང་རིམ་པས་རིམ་པས་ཡར་རྒྱས་སོང་ཁྱེད་རང་འདོད་ན་ད་ལྟ་ཡང། དར་ཝིན་གྱི་ལུགས་ལས་འདས་པའི་གི་ཚེ་སྲོག་གི་འགྲེལ་བཤད་བྱས་ན་ཆོག་གི་ཕྲན་བུ་ཕྲན་བུ་རེད་དཱ་ཀླད་རྩ་དཱ་དབང་རྩའི་རྣམ་གཞག། དེ་ནས་ང་ཚོའི་ཡུལ་ངོས་འཛིན་གྱི་ནུས་པའི་རྣམ་གཞག། ད་དུ་སུའི་ཐོག་ཨ།

གང་ལྟར་རྣམ་ཤེས་ཀྱི་རྒྱུ་ཡང་གཟུགས་ཅན་ནས་བྱུང་ནི་རེད་ཟེར་ན་དེ་རིང་འགྲེལ་བཤད་རྒྱག་ནི་རེད་ར། ད་རུང་འགྲེལ་བཤད་རྒྱག་སྟངས་གཅིག་སི་ཊི་ཝེན་ཧོ་ཁིང་གི་ན་ནིང་བ་རེ་གྲོངས་སོང་ནི་དབྱིན་ཇི་གི་ཚན་རིག་པ་དབང་པོ་སྐྱོན་ཅན་དང་ཧ་ལས་པའི་དངོས་ཁམས་རིག་པའི་མཁས་པ་རེད་ཨ་ཡན་སི་ཏན་དང་ཁོ་གཉིས་ཀ་དང་ཤིང་རྟ་ཆེན་པོ་གཉིས་ཀ་ལྟ་བུ་རེད། ཁོང་གི་འཆད་ཚུལ་ཅིག་གི་ནང་ན། གཅིག་བྱས་ན། འཇིག་རྟེན་ཐོག་མར་ཆགས་གོ་གཉིས་ཀ་རྒྱ་མཚོ་ཆེན་པོའི་ནང་ས་ཆ་གཞན་ཟིག་གི་སྐར་མ་གཞན་ཟིག་གི་སྟེང་གི་ཚེ་སྲོག་གི་རྒྱུན་དུ་རྒྱ་མཚོའི་ནང་མར་ར་ཅིག་ཟགས་སོང་ནི་ར། རྒྱ་མཚོ་དང་གཉིས་ཀ་འདུས་ནི་ར། དེ་ནས་སྲོག་བྱུང་ནི་ཡིན་གྱིས།

ཁྱོད་སྒྲིབ་པ་མཐུག་གི་དབང་གི་ཁྱོས་མ་མཐོང་ནི་རེད། དེ་རིང་ཁྱོས་ཁྱི་མོ་ལ་སྙིང་རྗེ་ཤུགས་དྲག་པོ་བསྐྱེད་ནས་སྙིང་རྗེ་ཡི་སྟོབས་ཀྱིས་ཁོ་བོ་མཐོང་ནི་རེད་གསུངས་ཟིག། ད་གི་དེའི་གཏམ་རྒྱུད་དུ་ས་ཆེན་པོ་ལ་གནས་སེམས་དཔའ་འཕགས་པ་ཐོགས་མེད་ད། དེ་ནི་རྗེ་བཙུན་བྱམས་པ་མགོན་པོ་བསྒྲུབས་པའི་གི་གཏམ་རྒྱུད་ཟིག་རེད་ར་དེ་གི་གཏམ་རྒྱུད་དུ་ད་ང་ཆག་གི་མྱི་ཚེ་འདི་གི་ཕུགས་བསམ་ཐམས་ཅད་ཀྱི་ཐོག་སེ་ར་བསྒྱུར་ན་ཆོག་རྒྱུ་ཚོད་རེད། དངོས་གནས་བྱས་ན་ང་ཚོའི་ཕུགས་བསམ་ཟེར་རྒྱུ་དེ་སེམས་གི་གཏིང་ནས་བསམ་པའི་ནང་འཆང་ན་ད་གོམ་པ་དང་པོ་ནི་ཉི་མ་ནི་གི་ཕུགས་བསམ་དུ་སོ་སོ་ད་ཁ་འབྲལ་དུ་མེད་པ་ནི་དོ་ནི་རེད།

ལམ་ཁ་འདི་མི་འདོར་ར་ནམ་ཡིན་ན་འགལ་རྐྱེན་བར་ཆད་ཆི་མོ་ཟིག་ག་འཕྲད་ན་དེ་གདོང་ལེན་ཡེད་ནོ་ད་ཡང་དང་ཡང་དུ་ཕུགས་བསམ་དུ་མ་ཐུག་བར་དུ་ཨུ་ཚུགས་ཡེད་ནོ་འགྱོ་འགྱོ། ད་ལམ་གཙོ་བོ་དེ་རེད། དེ་རེད། དྲི་ལན་དེ་ཡིན། ཧཧཧ། ད་ཡ་དྲི་བ་གཉིས།

ད་དཔེར་ན་ད་ལྟའི་དུས་སུ་ང་ཚོས་གོང་ས་བདག་ཉིད་ཆེན་པོ་ལྟ་བུ་ཟིག་ན་དགུང་གྲངས་འདི་མོ་མཐོན་པོ་ཟིག་བྱོན་གི་ཡོད་ན། ད་བར་དུ་དུས་སུ་ནང་འཇག་ན་དུས་དང་རྣམ་པ་ཀུན་ཏུ་དཔེ་ཆ་སྣ་ཚོགས་ཟིག་དཔེ་ཆ་ཏག་ཏག་གཟིགས་གི་ཡོད་ནོ། ད་མི་ཅིག་གིས་མཐོང་བཞིན་པ་རེད། དེ་བཞིན་དུ་སྐྱེས་བུ་དམ་པ་དང་མཁས་པ་ཤེས་རབ་ཅན་སུ་དང་སུ་ཟིག་ན་དགུང་ལོ་ཤིན་ཏུ་མཐོན་པོ་ཆགས་ན་ད་རུང་དཔེ་ཆ་དེའི་འཇོག་གི་ནི། སློབ་སྦྱོང་སྤྱིར་བཏང་མཐར་ཕྱིན་སོང་བ་ཟིག་ཅིག་བཟོས་ནི་མ་རེད་དེ་ཡིན་སོང་ན། ངས་བལྟས་ན་ཆི་ཟིག་རེད་ཟེར་ན་སློབ་སྦྱོང་དེ་གཅིག་མཐར་ཕྱིན་སོང་ཟེར་ན་མ་སོང་ཟེར་ནི་ཟིག་གི་དབྱེ་བ་འཇོག་རྒྱུ་མེད་དགོས་ན་སློབ་གྲོགས་སུ་དང་སུ་ཡིན་ན། འདིའི་སློབ་སྦྱོང་ཡག་པ་ཟེར་བ་ཞིག་ཡོང་ནི་རེད་མཐར་ཕྱིན་ཟིག་ཡོང་ནི་རེད་ཁུལ་བ་ཡོད་ནི་མ་རེད་བསམ་རྒྱུའི་བསམ་ཚུལ་དེ་འཆང་དགོས་ནི་མ་རེད་ར། ཐམས་ཅད་པོ་སློབ་སྦྱོང་གི་ནང་ན་ཆ་ཤས་ལེན་དགོས་འདུག་ཆ་ཤས་མང་ཉུང་གི་གནད་དོན་ཟིག་རེད། དེ་སོང་ན་ཁྱེད་རྣམ་པ་ཅག་གི་སློབ་གྲོགས་སུ་དང་སུ་ཡིན་ན་སོ་སོ་རང་གི་འབད་བརྩོན་ནུས་པ་གང་ན་གང་འཚམ་ཞིག་བཏོན་ནི་དོན་ཆེ་རུང་འདུག་ན་རང་གི་རང་གི་སློབ་སྦྱོང་གི་བརྒྱུད་རིམ་དེ་ན་འགྱོད་པ་མེད་ནི་ཟིག་སུ་ཟིག་གི་བྱས་བཞག་ན།

དེ་ཡིས་སོང་ན་ལེགས་འགྲུབ་ཕྱོགས་ནས་སློབ་སྦྱོང་ཟེར་ནོ་ཆི་མོ་ཟིག་རེད་ཟེར་ན་རང་གི་བརྒྱུད་རིམ་དུ་རང་གི་རང་གི་ཐོག་ནས་རང་རང་ས་ས་ནས་ཧུར་ཐག་པར་ཐག་གིས་ཨ་རི་མི་རིགས་ཡིན་ན་སོང་ཚིག་གི་ད་ནས་ད་ནས་འགྲིག་དོགས་ནི་རེད་ཟེར་ན་ད་མ་གཏོགས་སློབ་གྲོགས་གི་ནང་ན་འདི་སློབ་སྦྱོང་མཐར་ཕྱིན་སོང་ནི་རེད་འདི་མ་སོང་ནི་རེད་ཟེར་རྒྱུ་ཚོད་གང་ཡང་ཡོད་དཱ་སྤྱིར་ན་འཇིག་རྟེན་གྱི་མི་ཟིག་ག་ཐམས་ཅད་པོ་ཤེས་སོང་ནི་རེད་ཟེར་རྒྱུ་ཚོད་སྤྱིར་བཏང་འཇོག་གྱི་འཇིག་རྟེན་སྐྱེ་བོ་དཀྱུས་མ་ཟིག་ག་འཇོག་རྒྱུ་ཡོད་ནི་མ་རེད། ཤེས་ཚད་གི་བར་ན་ཙི་གེ་ཙི་གེ་རེ་མིན་ཁྱད་ནི་མ་རེད་སྤྱིར་བཏང་མྱི་དང་མྱི་བར་ན་ཧ་ལས་པ་ཟིག་སྤྱིར་ན་ཁྱད་ནི་མ་རེད་དཱ་ད་ཁྱད་ནི་ཁྱེད་ན་བ་འདྲ་ཟེར་ན།

འདིས་ལྟོས་ན་གོ་བ་ལེན་སྟངས་ཀྱི་ཐོག་ནས་སློབ་སྦྱོང་ངམ་དེ་ལ་མོས་པ་ཡོད་ནས་སློབ་སྦྱོང་ངམ་དེ་ལ་སྤྲོ་བ་འཕེལ་རིམ་ཟིག་ཡོང་རྒྱུ་དེ་ཤིན་ཏུ་གལ་ཆེན་པོ་རེད་བསམ་དགོས། སློབ་སྦྱོང་ཟིག་འདི་རིགས་བཤད་ན་ད་ཐག་རིང་ཐག་རིང་ཟིག་ད་གང་ཟིག་ཧ་གི་ལུང་བ་གཞན་པ་ཟིག་འཇིག་རྟེན་ཁམས་གཞན་ཟིག་གི་སྐད་ཆ་བཤད་གོ་ནི་འདྲ་འདྲ་ཟིག་རྐྱང་རྐྱང་མ་གཏོགས་བསམ་གི་ནང་ན་ཨོ་རིག་གནས་འདི་ད་ད་ལྟའི་འཇིག་རྟེན་སྤྱི་གི་འཚོ་བ་དང་ང་རང་ཉིད་ཀྱི་མི་ཚེའི་འཚོ་བ་དང་ང་དང་འབྲེལ་ར་མེད་ཟིག་ག་བསམ་རྒྱུ་ཟིག་མིན་ནས་འབྲེལ་ར་ཡོད་ག་བསམ་རྒྱུ་གི་འགྲེལ་བཤད་ཟིག་ད་དེ་འདྲའི་གི་གོ་བ་ཟིག་ལོན་ཐབས་ཟིག་ག